དེ་ནས་བོད་ནང་གི་བོད་མི་ཚོས་དམ་དྲག་ཞིབ་བཤེར་ལ་མ་ལྟོས་པར། སྤྱི་ཚོགས་དྲ་ལམ་ཁག་ཏུ། ཐབས་ལམ་སྣ་ཚོགས་ཀྱི་ངང་ནས། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་གྱི་སྲུང་བརྩི་ཞུས་གནང་གི་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས། པྲེམ་སིང་ཏ་མང་མཆོག་གིས་སྐུའི་འཁྲུངས་སྐར་གྱི་ཉིན་མོ་དང་སྟབས་བསྟུན་ནས། མི་དམངས་ཚོགས་ཁང་གསར་རྒྱག་གི་རྨང་གཞི་བཏིང་གནང་བའི་སྐོར་ལ་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་མི་རྣམས་ཀྱིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལག་བསྟར་ཞུ་རྒྱུའི་མཚོན་དོན་ལྡན་པའི་བྱེད་སྒོ་སྣེ་མང་ཞིག་གི་ཐོག་ནས་སྲུང་བརྩི་ཞུས་པའི་སྐོར་རྒྱ་གར་ལྷོ་ཕྱོགས་ནས་བཏང་བའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ། བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། བློ་བཟང་ཆོས་དར་ལགས་ཀྱིས་བྲིས་པའི་རྐང་རྩེད་སྤོ་ལོའི་སློབ་སྟོན་པ་དང། རྩེད་འགྲན་པ་རྣམས་ལ་དམིགས་པའི་རྐང་རྩེད་སྤོ་ལོའི་སྐོར་གྱི་དཔྱད་གཞིའི་དཔེ་དེབ་དེའི་སྐོར། གླེང་མོལ་གནང་བ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པར། རྒྱ་གར་གྱི་སྲིད་བློན་ནཱ་རེན་དྲ་མོ་དྷི་མཆོག་ལ་སོགས་པ་རྒྱ་གར་གྱི་དབུ་ཁྲིད་མང་པོས་སྐུའི་འཁྲུངས་སྐར་ལ་འཚམས་འདྲི་ཞུས་གནང་ཡོད་པའི་སྐོར་བཞུགས་སྒར་ནས་འདི་གའི་གསར་འགོད་པ་ལོ་པེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བོད་མིའི་དབུ་ཁྲིད་གོང་ས་མཆོག་ཕྱི་ལུགས་ཀྱི་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པར། རྒྱ་གར་གྱི་སྲིད་བློན་ནཱ་རེན་དི་ར་མོ་དི་མཆོག་སོགས་རྒྱ་གར་གྱི་མགོ་ཁྲིད་གནད་ཡོད་མང་པོས་འཁྲུངས་སྐར་ལ་འཚམས་འདྲི་ཞུས་ཡོད་པ། བོད་མིའི་དབུ་ཁྲིད་གོང་ས་མཆོག་ཕྱི་ལུགས་སུ་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པར་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་མིའི་སྒྲིག་འཛུགས་གཞུང་དམངས་གཉིས་ཀ་གི་ཐོག་ནས་སྤྱི་ཟླ་བདུན་པ་གི་ཚེས་པ་དྲུག་ཉིན། གོང་ས་མཆོག་དབུ་བཞུགས་ཀྱིས་འཁྲུངས་སྐར་དགའ་སྟོན་གནང་ཡོད་པར། རྒྱ་གར་གྱི་སྲིད་བློན་ནཱ་རེན་དི་ར་མོ་དི་མཆོག་གིས་ཁོང་གི་སྐུ་སྒེར་གྱི་ཊུ་ཝི་ཊར་དྲ་ལམ་གྱི་ཐོག་ཁོང་གིས་གོང་ས་མཆོག་སྐུ་དངོས་ལ་བཀའ་མོལ་གནང་སྟེ། སྙིང་ཐག་པ་ནས་དགུང་ལོ་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པ་གི་འཁྲུངས་སྐར་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུས་ཡོད་པ་དང། གོང་ས་མཆོག་སྐུ་ཚེ་ཡུན་རིང་བརྟན་པ་དང་སྐུ་གཟུགས་བདེ་ཐང་འཕྲོད་བཞེས་ཡོང་བ་གྱི་སྨོན་འདུན་ཞུས་ཡོད་ཅེས་འཁོད་ཡོད་ཅིང། གཞན་ཡང་རྒྱ་གར་གཞུང་གི་ཚན་རིག་བློན་ཆེན་ཀི་རན་རི་ཇི་ཇུ་ལགས་ནས་ཀྱང། དེ་མཚུངས་ཀྱིས་གོང་ས་མཆོག་ལ་འཁྲུངས་སྐར་གྱི་འཚམས་འདྲི་ཞུས་པ་དང་ཆབས་ཅིག་ཏུ། གོང་ས་མཆོག་གི་དགོངས་པ་དང་ལམ་སྟོན་ཁག་ནི། འགྲོ་བ་མིའི་བྱམས་བརྩེ་དང་ཞི་བདེ་གོང་འཕེལ་གྱི་ལམ་སྟོན་གྱི་སྒྲོན་མེ་ཆགས་ཡོད་ཅེས་འཁོད་ཡོད། རྒྱ་གར་ཨ་རུ་ན་ཅལ་མངའ་སྡེ་གྱི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ནས། གོང་ས་མཆོག་གི་འཁྲུངས་སྐར་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་མཚུངས་སུ། གོང་ས་མཆོག་ནི་བརྩེ་བ་དང་སྙིང་རྗེ། ཤེས་རབ་སོགས་དང་ངོ་བོ་དབྱེར་མེད་ཀྱི་གོང་གཟུགས་ཡིན་པས། ཁོང་གི་ལམ་སྟོན་གྱིས་ཆོས་ལུགས་དང་རིག་གཞུང་རྒྱལ་མཚམས་ཀྱི་དབྱེ་བ་མེད་པར་སྐྱེ་བོ་གྲངས་མེད་པ་ལ་ཕན་ཐོགས་རྒྱ་ཆེན་འབྱུང་གི་ཡོད་པས། བསྟན་འགྲོའི་མགོན་དཔུང་དུ་སྐུ་ཚེ་བསྐལ་བརྒྱར་བརྟན་པ་དང་ཐུགས་བཞེད་ལྷུན་གྲུབ་ཀྱི་སྨོན་འདུན་གནང་ཡོད་པ་རེད། རྒྱ་གར་རྒྱལ་ས་ལྡི་ལི་གི་མངའ་སྡེའི་སྤྱི་ཁྱབ་བློན་ཆེན་ཨར་ཝིན་ཁེ་ཇི་བར་ལགས་ནས་ཀྱང་འཁྲུངས་སྐར་ལ་འཚམས་འདྲི་ཞུ་བ་དང་འབྲེལ། ཁོང་གི་རེ་བར ྋགོང་ས་མཆོག་གིས་ད་མུས་བཞིན་དུ་མི་ལོ་གྲངས་མེད་པར། སེམས་པ་བཟང་པོ་དགོས་པ་གི་བསླབ་བྱ་དང་གཞན་གྱི་བདེ་སྡུག་ལ་བསམ་ཤེས་ཐུབ་པ་གི་ལམ་སྟོན་སོགས་ཁྱབ་སྤེལ་གནང་སྐྱོང་གི་སྨོན་འདུན་ཞུ་བ་དང། ཡང་ལ་དྭགས་ཀྱི་རྒྱ་གར་གྲོས་ཚོགས་འཐུས་མི་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལགས་ནས ྋགོང་ས་མཆོག་འཚོ་བཞུགས་ཀྱིས་བྱམས་བརྩེ་དང་སྙིང་རྗེ་གོང་མཐོར་སྤེལ་གྱི་ཡོད་པས། མགོན་པོ་གང་ཉིད་སྐུ་གཟུགས་འཕྲོད་བཞེས་ཡག་པོ་དང། ཐུགས་སེམས་སྤྲོ་བོ་ཡོང་རེ་གི་སྨོན་ལམ་ཡོད་ཐོག་གང་ཉིད་ཀྱི་གསུང་གིས་མི་རབས་མང་པོར་བརྩེ་བ་དང་ཞི་བདེའི་ལམ་བུ་གསལ་བར་མཛད་ཡོད་པར་སོང། ང་ཚོས་མགོན་པོ་གང་ཉིད་སྐུ་ཚེ་ཡུན་རིང་འཚོ་བཞུགས་དང། ཐུགས་བཞེད་འགྲུབ་པ་གི་སྨོན་ལམ་ཡོད་ཅེས་བྲིས་ཡོད་ཀི། ཡང་རྒྱ་གར་ཨོ་རི་སར་མངའ་སྡེ་གི་སྤྱི་ཁྱབ་བློན་ཆེན་ནཱ་ཝིན་པཱ་ཏྲི་ནཱ་ཀི་ལགས་ནས ྋགོང་ས་མཆོག་གི་འཁྲུངས་སྐར་ལ་འཚམས་འདྲི་དང་འབྲེལ་མགོན་པོ་གང་ཉིད་སྐུ་ཚེ་ཡུན་བརྟན་དང་སྐུ་གཟུགས་བདེ་ཐང་གིས། འཛམ་གླིང་འདིར་ཞི་བདེ་དང་བྱམས་བརྩེ་འཆམ་མཐུན་ཁྱབ་སྤེལ་གྱི་མཛད་འཕྲིན་རྒྱ་ཁྱབ་ཏུ་བསྐྱངས་བ་གི་རེ་སྨོན་ཡོད་པ་འཁོད་འདུག་ཅིང། ཡང་རྒྱ་གར Telangana མངའ་སྡེ་གི་བློན་ཆེན Naren Chandra Babu ལགས་ནས་དེ་དང་མཚུངས་པ་གི་འཚམས་འདྲི་དང་རེ་སྨོན་ཞུས་ཡོད་པ་མ་ཟད། རྒྱ་གར་ལྷོ་ཕྱོགས Goa མངའ་སྡེ་གི་སྤྱི་ཁྱབ་བློན་ཆེན Parmod Sawant ལགས་ནས ྋགོང་ས་མཆོག་གི་མཁྱེན་དཔྱོད་དང་བྱམས་བརྩེ་ཞི་བདེ་གི་བསླབ་བྱ་ཡིས་འགྲོ་བ་མི་ས་ཡ་མང་པོ་གི་སེམས་ལ་འགྱུར་བ་ཐེབས་ཡོད་པས་མགོན་པོ་གང་ཉིད་ཀྱི་སྐུ་གཟུགས་བདེ་ཐང་དང་སྐུ་ཚེ་ཡུན་བརྟན་འཚོ་བ་ལྷིང་འཇགས་ཤིག་ཡོང་བ་གི་བྱིན་རླབས་འཇུག་པར་ཤོག་ཅེས་སྨོན་འདུན་གནང་ཡོད་ཀི། རྒྱ་གར་གཞུང་གི་སྲོལ་རྒྱུན་གསོ་རིག་བློན་ཆེན་སར་བྷ་ནན་ད་སོ་ན་བྷ་ལགས་ནས་མགོན་པོ་གང་ཉིད་ནི་འཛམ་གླིང་ཞི་བདེ་དང་འཆམ་མཐུན། ཤེས་རབ་ཀྱི་མཚོན་རྟགས་ཤིག་ཆགས་ཡོད་པས། སྐུ་ཚེ་ཡུན་བརྟན་དང་སྐུ་གཟུགས་བདེ་ཐང་གི་སྨོན་ལམ་བཏབ་ཡོད་པ་དང། དེ་བཞིན་རྒྱ་གར་གྲོས་ཚོགས་འཐུས་མི་ཤ་ཤི་ཐ་རུར་ལགས་ནས་ཀྱང་འཁྲུངས་སྐར་གྱི་བཀྲ་ཤིས་དུས་བཟང་གི་ཉིན་མོ་འདིར་གོང་ས་མཆོག་སྐུ་ཚེ་ཞབས་པད་བརྟན་པ་དང། མཛད་འཕྲིན་གྱི་འོད་སྣང་གིས་འཛམ་གླིང་གི་མུན་པ་སེལ་བ་གི་སྨོན་ལམ་གནང་ཡོད་ཅེས་འཁོད་ཡོད་པ་ལྟར། ཉི་མ་འདིར་འཛམ་གླིང་ཡུལ་གྲུ་ཁག་མང་པོ་ནས་མགོན་པོ་གང་ཉིད་ཀྱི་རྗེས་འཇུག་ས་ཡ་མང་པོ་གིས་སྐུའི་འཁྲུངས་སྐར་སྲུང་བརྩི་དང་འབྲེལ་འཁྲུངས་སྐར་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་གྲངས་མེད་ཅིག་ཡིག་ངག་གཉིས་ཐོག་ནས་སྤྱི་ཚོགས་དྲ་ལམ་སོགས་སུ་ཕུལ་ཡོད་ཀི། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་ཉིན་གང་ཉིད་མཆོག་འབྱུང་འགྱུར་ལོ་བཅུ་ཕྲག་འགའ་ཞིག་འཚོ་བཞུགས་གནང་རྒྱུ་ཡིན་པ་བཀའ་བཟང་གི་ཞལ་བཞེས་མཛད་ཡོད་པའི་སྐོར་བཞུགས་སྒར་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བདུན་པའི་ཚེས་དྲུག་ཉིན་ནི་བོད་གངས་ཅན་ལྗོངས་ཀྱི་མགོན་སྐྱབས ྋགོང་ས ྋསྐྱབས་མགོན་རྒྱལ་དབང་སྐུ་ཕྲེང་བཅུ་བཞི་པ་བསྟན་འཛིན་རྒྱ་མཚོ་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་གྱི་གཞུང་འབྲེལ་མཛད་སྒོ་དེ་བཞིན་མགོན་པོ་གང་ཉིད་མཆོག་དབུ་བཞུགས་ཐོག་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་མིའི་སྒྲིག་འཛུགས་ཀྱི་གོ་སྒྲིག་འོག་དགའ་དད་སྤྲོ་གསུམ་གྱི་སྒོ་ནས་སྲུང་བརྩི་ཞུས་ཤིང་སྐབས་དེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། སྐུའི་འཕྲོད་བཞེས་སྔར་བཞིན་གསལ་ཐང་ཡིན་པ་བཀའ་གནང་བ་དང་འདྲ་གང་ཉིད་མཆོག་འབྱུང་འགྱུར་ལོ་བཅུ་ཕྲག་འགའ་ཤས་འཚོ་བཞུགས་གནང་རྒྱུ་ཡིན་པ་སྐལ་བཟང་གི་ཞལ་བཞེས་བཟང་པོ་ཐོབ་སོང། ཨ་དེ་སྐད་དེ་གིས་བཤད་པ་ནང་བཞིན་རེད་ཨེ་ནི། ད་ཨ་དེ་ཁྱེད་རང་ཚོས་ང་ལོ་ཨེ་ནི། བརྒྱད་ཅུ་གྱ་བརྒྱད་ཟེར་བྱས་ནས། འཁྲུངས་སྐར་དུས་ཆེན་ཡིན་པ་རེད། དེ་ངའི་གདོང་ལ་བལྟས་ན། ལོ་བརྒྱད་ཅུ་གྱ་གྲངས་ཀྱི་སྤོར་ཏོར་འདྲ་ཞིག་འདུག་གས་མི་འདུག་ག། རེད་བ། ངའི་ལོ་ད་དུང་དར་མ་ཅིག་རེད་མི་འདུག་གས། མི་འདུག་གས་ཡ། བྱས་ཙང་གས། ངའི་གཉིད་ལམ་ལ་ཡོང་གི་ལ། འབྱུང་འགྱུར་ལོ། བཅོ་ལྔ་ཉི་ཤུ་ཅིག་ངས་དེ། བས། ག་རེ་ཟེར་དགོས་རེད་གཞན་ཕན་སྒྲུབ་ཡག་ལ་ཨང་ས་ཆ་ནས་ངས་སྡོད་ཀྱི་རེད། ཨེ་ནས་དེའི་རིང་ལ་ཨེ་ནས། ཅིག། འཛམ་བུ་གླིང་གི་གནས་ཚུལ་མང་པོ་འགྱུར་བ་འགྲོ་ཡག་དང། ཨེ་ནི་ལྷག་པར་ཕལ་ཆེར་ཞིག་འཛམ་བུ་གླིང་ཞི་བདེ་ཞི་བདེ་ཡག་པོ་ཅིག་ཡོང་ཐུབ་ཡག་གི་རེ་བ་འདུག།
ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་གཉིས་ལ་ཕེབས་པའི་སྐབས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཐུབ་བསྟན་རྒྱ་མཚོ་མཆོག་གི་ཡང་སྲིད་ལ་ངོས་འཛིན་གྱིས་བོད་གངས་ཅན་ལྗོངས་དང་དམིགས་བསལ་འབྲེལ་བ་ཡོད་པའི་ལོ་རྒྱུས་ལྡན་པའི་ཏཱ་ལའི་བླ་མའི་མཚན་གནས་བཞེས་ནས་བཟུང་ད་བར་འགྲོ་བ་ཀུན་ལ་ཕན་པའི་རླབས་ཆེན་གྱི་མཛད་འཕྲིན་མང་དག་ཅིག་བསྐྱངས་དང་སྐྱོང་མུས་ཡིན་པའི་ཁར་ཐེངས་འདིའི་སྐུའི་འཁྲུངས་སྐར་མཛད་སྒོའི་ཐོག ྋགོང་ས་མཆོག་གིས་བོད་གངས་ཅན་གྱི་བསྟན་སྲིད་དོན་དུ་ད་བར་བློ་འགྱོད་མེད་པའི་སྒོ་ནས་ཧུར་ཐག་བྱས་པ་ཡིན་ལ་ད་དུང་སེམས་ཤུགས་མ་ཆག་པར་གནས་ཡོད་པ་བཀའ་གནང་སོང། ཏཱ་ལའི་བླ་མའི་མིང་འདི་ཁྱེར་ནས་དངོས་གནས་དྲང་གནས་ཀྱི་དངོས་ཤུགས་བརྒྱུད་གསུམ་ནས་ཨེ་ནས་སེམས་ཅན་ལ་ཕན་བདེ་བསྒྲུབ་ཡག་དང་ཨེ་ནས་བྱེ་བྲག་ཏུ་ང་ཚོ་བོད་གངས་ཅན་གྱི་བསྟན་སྲིད་ཀྱི་དོན་དག་ལ་ཡག་འོ་ད་ངས་བདེ་བའི་ཐབས་ཤེས་ཡོད་རྒུ་རྩལ་སྤྲུགས་བྱས་ནས་ད་ཕན་ཐོགས་བསྒྲུབ་ཡག་བྱེད་ཀྱི་འདུག་ཟེར་བྱས་པ་ཡིན། འགྱོད་པ་ཁྱོན་ནས་མེད་ཨེ་ནས་ལྷག་པར་དུ་བར་སྐབས་ཀྱི་དུས་ཚོད་ཁག་པོ་ཞེ་པོ་ཅིག་བྱུང་པའི་ཁ་ཐུག་ལ་ང་དེ་ལྷག་བསམ་སེམས་ཤུགས་ཞུམ་པ་མེད་པ་བྱས་བྱས་ཏེ་བསྡད་པ་ཡིན། ཅེས་ང་ཚོ་བོད་པའི་ཐོག་ལ་ཡག་པའི་བསམ་བཞིན་དུ་པའི་ནག་པོ་བྱེད་མཁན་གྱི་དེ་ནས་རྒྱ་ནག་གུང་ཁྲན་ཏང་གི་འགོ་ཁྲིད་སུ་ཡིན་ནའི་རེད། གང་ལྟར་ད་ཅིག་གུང་ཁྲན་ཏང་གི་ལས་ཀ་ལས་ཀ་བྱེད་མཁན་དེ་ཚོའི་གྲས་ལ་སྙིང་རྗེ་སྐྱེ་གི་མ་གཏོགས་ཁྲོ་སེམས་ཁྱོན་ནས་སྐྱེ་གི་མི་འདུག། ཡང་སྐབས་དེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མགོན་པོ་གང་ཉིད་མཆོག་ད་དུང་སེམས་ཤུགས་མ་ཆག་པར་བསྟན་པ་དང་འགྲོ་བའི་དོན་དུ་ཞབས་འདེགས་སྒྲུབ་རྒྱུའི་ཆོད་སེམས་བརྟན་པོ་ཡོད་པ་བཀའ་གནང་ཞིང། ཆོས་གྲོགས་ཚོས་ཀྱང་གང་ཐུབ་ཀྱིས་སེམས་པ་བཟང་པོ་བྱས་ནས་མི་མཇེད་སྐྱེ་དགུ་གི་ཆེད་ལ་གཞན་ཕན་བསྒྲུབ་རྒྱུ་ནི་གང་ཉིད་མཆོག་གི་ཉམས་ལེན་བྱེད་རྒྱུ་གཙོ་བོ་དེ་ཡང་ཡིན་པ་བཀའ་གནང་སོང།
བསམ་བློའི་ཐོག་ནས་ནམ་མཁའ་མ་ཟད་ཀྱི་བར་ལ་ཡང་ངས་གཞན་དོན་བསྒྲུབ་བསམ་པ་ཅིག་གི་དཔེ་སེམས་ཤུགས་དཔེ་འགྱུར་བ་མེད་པ་ཞིག་འདུག་བསྡད་བསྡད་ཀྱི་ཡོད། དངོས་གནས་དྲང་གནས་ཀྱི་གཞན་ཕན་གྱི་བློ་རྩེ་གཅིག་ཏུ་བསྐྱེད་ནས་ཕན་པ་རྒྱ་ཆེན་པོ་བསྒྲུབ་ཡག་ཅིག་འདུག་བསམ་བཏང་གི་ཡོད་རེད།

ྋགོང་ས་མཆོག་ནི་འཛམ་གླིང་འདིའི་སྟེང་འཚེ་བ་མེད་པའི་ལམ་དང་བྱམས་སྙིང་རྗེའི་མཚོན་རྟགས་ཆེན་པོ་ཞིག་དང་ཞི་བདེའི་ཕོ་ཉར་ངོས་འཛིན་ཞུ་གི་ཡོད། ང་ཚོ་ཧི་མཱལ་ཅལ་ཡུལ་མི་ཚོ་བསོད་ནམས་ཆེན་པོ་རེད་གང་ཡིན་ཟེར་ན་ཧི་མཱལ་ཅལ་ནི ྋགོང་ས་མཆོག་གི་བཞུགས་གནས་དང་ང་ཚོ་ཚང་མར་ཐུགས་བརྩེ་བ་ཆེན་པོས་སྐྱོང་བཞིན་ཡོད ྋགོང་ས་མཆོག་ནས་ད་བར་དུས་ཡུན་རིང་པོའི་རིང་བོད་ནང་གི་བོད་མི་ཚོའི་ཐོབ་ཐང་ཆེད་སྐུ་ལས་བསྐྱོན་བཞིན་ཡོད། བརྒྱུད་རིམ་དེའི་ཁྲོད་འཚེ་བ་མེད་པའི་ལམ་དང་བྱམས་སྙིང་རྗེ་གཉིས་ནམ་ཡང་བློས་གཏོང་གནང་མེད། ང་ཚོ་ཚང་མས་གོང་ས་མཆོག་གི་ལམ་སྟོན་སྙིང་ལ་བཅངས་ནས་སོ་སོའི་མི་ཚེ་ནང་བྱམས་སྙིང་རྗེ་ལག་བསྟར་གནང་སྐྱོང་ཡོང་བའི་རེ་སྐུལ་ཞུ་རྒྱུ་ཡིན། ང་ཚོས་ཧི་མཱ་ཅལ་ནང་གནས་སྡོད་བོད་རིགས་ཚང་མའི་བདེ་སྡུག་ལ་ལྟ་རྟོག་བྱ་རྒྱུ་དང་དེའི་ཐོག་གོང་ས་མཆོག་གིས་ཐུགས་རྗེའི་བྱིན་རླབས་བསྩལ་བའི་སྨོན་འདུན་ཞུ་རྒྱུ་ཡིན། ཡང་གོང་ས་མཆོག་གི་སྐུའི་འཁྲུངས་སྐར་གྱི་གཞུང་འབྲེལ་མཛད་སྒོའི་ཐོག་ཧི་མཱ་ཅལ་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་སྐུ་ཞབས Sukhvinder Singh Sukhu མཆོག་ཕེབས་ཏེ་གོང་ས་མཆོག་ལ་དངོས་སུ་མཇལ་ཁ་ཞུ་བ་འདི་ནི་ཁོང་གིས་སྤྱི་ཁྱབ་བློན་ཆེན་གྱི་ལས་ཁུར་དམ་འབུལ་ཞུས་རྗེས་གོང་ས་མཆོག་ལ་མཇལ་ཁ་ཞུས་པ་ཐོག་མ་དེ་ཡིན་པ་རེད། ཡང་ཐེངས་འདིའི་འཁྲུངས་སྐར་མཛད་སྒོའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྐུའི་འཁྲུངས་སྐར་མཛད་སྒོའི་ཐོག་བཀའ་ཤག་གི་གསུང་འཕྲིན་སྒྲོག་སྦྱང་གནང་བའི་ནང། འདས་པའི་དུས་རབས་ཕྱེད་ཀ་ཙམ་གྱི་རིང། བོད་བརྒྱུད་ནང་བསྟན་འཛམ་གླིང་གི་ས་ཕྱོགས་གང་སར་དར་རྒྱས་སུ་ཕྱིན་སྟབས། འདི་ནི་དད་པ་གཅིག་པུ་ལ་བརྟེན་པའི་ཆོས་ལུགས་ཤིག་མ་ཡིན་པར། དེ་ལས་ལྡོག་སྟེ་འདས་པའི་ལོ་ངོ་གཅིག་སྟོང་བཞི་བརྒྱ་ལྷག་རིང་དར་རྒྱས་སུ་ཕྱིན་པའི་ནང་པའི་ཚན་རིག་དང། སྒྱུ་རྩལ་ཡོད་དོ་ཅོག་གི་བང་མཛོད་ཅིག་ཡིན་པའི་ངོས་འཛིན་ཇེ་གསལ་ནས་ཇེ་བརྟན་དུ་འགྲོ་བཞིན་ཡོད་ལ། ཚན་རིག་པ་ཁག་ཅིག་གིས་ཚན་རིག་གི་རྣམ་གྲངས་སུ་རང་བྱུང་དང་སྤྱི་ཚོགས་ཚན་རིག་ལས་གཞན་ད་དུང་ནང་དོན་རིག་པའི་ཚན་རིག་འཇོག་དགོས་སྐོར་གསུང་བཞིན་ཡོད། ཡང་སྐབས་དེར་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གསུང་འཕྲིན་སྒྲོག་སྦྱང་གནང་བའི་ནང།
ལྷག་པར་དུ་རྒྱལ་བའི་འཁྲུངས་སྐར་གྱི་ཕྱག་རྟགས་ཡག་ཤོས་ནི་ཁོང་གི་བཀའ་སློབ་ལམ་སྟོན་རྣམས་ལག་ལེན་བསྟར་རྒྱུ་དང་སེམས་པ་བཟང་པོ་བྱ་རྒྱུ་དེ་ཡིན་པ་ཡང་ཡང་བཀའ་སློབ་ཕེབས་ཡོད་སྟབས་བོད་མི་ཚང་མས་བཀའ་སློབ་སྤྱི་དང་ཡང་སྒོས་ཐུགས་བཞེད་དམ་བཅའ་བཞི་ཡི་ཐོག་སློབ་སྦྱོང་གནང་སྟེ་ལག་བསྟར་གནང་གལ་ཆེ། གཞན་ཡང་ཐེངས་འདིའི་སྐུའི་འཁྲུངས་སྐར་ཉིན་བོད་མིའི་སྒྲིག་འཛུགས་ཀྱི་སྲི་ཞུ་བ་ཞབས་ལོ་ཉི་ཤུ་རྩ་ལྔ་ཧྲིལ་པོར་འཁོར་བའི་ལས་བྱེད་དྲུག་ལ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལེགས་སོའི་གཟེངས་རྟགས་ཕྱག་འགྱེད་གནང་ཡོད་པ་རེད།

སྐུའི་འཁྲུངས་སྐར་སྲུང་བརྩི་གནང་བཞིན་འདུག་ལ། དབྱར་དུས་རི་མགོར་བསང་ཕུད་མཁན་དང་ངག་བཅད་སྡོམ་པར་བསྡད་དེ་སྐྱབས་མགོན་རིན་པོ་ཆེའི་འཁྲུངས་སྐར་སྲུང་བརྩི་གནང་མཁན་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་ཞིག་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ད་ནི་ཁྱོད་བྲིས་ཤོག་གོ་ཞེས་པའི་སྐད་ཆ་ང་ཚོ་གོ་རྒྱུ་གཞན་ཁྱོད་ཁྱོད་རང་གོ་རྒྱུ་གཞན་ཤོག་དེ་མ་ཡིན་ཏེ་དཀའ་འོ་གོ། ཉེ་སྔོན་ཕྱི་ཟླ་དྲུག་པ་དང་བདུན་པའི་ཚེས་མགོ་སོགས་སུ་རྒྱ་ནག་གཞུང་གིས་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་ཁྱིམ་ཚང་རེ་རེ་བཞིན་ཞིབ་བཤེར་དང་དེ་བཞིན་ནག་ཆུ་ཕྱོགས་སུ་དགོན་པ་ཁག་ཏུ་ཞིབ་བཤེར་དང་གོང་ས་མཆོག་ལ་ངོ་རྒོལ་དགོས་པའི་མཚན་རྟགས་བརྒྱབ་བཅུག་ཡོད་པའི་གནས་ཚུལ་བྱུང་ཡོད་ན་ཡང་དམ་དྲག་དང་ཞིབ་བཤེར་རིགས་ལ་མ་ལྟོས་པར་བོད་ནང་གི་བོད་མི་ཚོས་ཆེད་དམིགས་སྐད་འཕྲིན་དྲ་ལམ་དུ་གོང་ས་མཆོག་གི་འཁྲུངས་སྐར་སྲུང་བརྩིའི་རྩོམ་ཡིག་མང་དག་ཅིག་སྤེལ་བཞིན་ཡོད་པའི་ཁྲོད་བོད་མི་ཞིག་གིས་དེ་རིང་དམིགས་བསལ་སྐུ་ཉིད་ཀྱི་འཛུམ་མདངས་ལྷག་ཏུ་དྲན་དང། ཡང་སྐུ་ཉིད་ཀྱི་འགྲུལ་བཞུད་མཐའ་མ་དེ་ཕྱིར་ཡུལ་ལ་ལོག་རྒྱུ་ཡིན་དགོས་དང་བོད་མི་གཞན་ཞིག་ནས་གཉའ་གནོན་ག་ཚོད་བྱས་ཀྱང་མགོ་བོ་བཏེགས་ནས་འགྲོ་དགོས་ལ་ལྷག་ཏུ་སྐུ་ཉིད་ཀྱི་འཁྲུངས་སྐར་ལ་རྟེན་འབྲེལ་བྱེད་དགོས་སོགས་བཀོད་འདུག་དེ་བཞིན་སྐད་འཕྲིན་སྤྱི་ཚོགས་དྲ་ལམ་དུ་མུ་མཐུད་བོད་མི་ཞིག་ནས་ཁྱེད་ལ་དད་ཅིང་དང་བའི་བོད་མི་ཚོས་རེ་འདུན་གྱི་མིག་ཟུང་ཁྱེད་ལ་ཕྱོགས་ནས་དཔག་ཚད་ཁྲི་ཕྲག་གི་རི་ཀླུང་ནས་སྐུ་ཉིད་ང་ཚོའི་མགོན་དུ་དུས་རྟག་ཏུ་བཞུགས་སུ་གསོལ་བའི་སྨོན་འདུན་ཞུ་བཞིན་ཡོད་དང། ཡང་བོད་མི་ཞིག་ནས་སྙན་ངག་གི་ལམ་ནས་གངས་རིའི་ཕར་རྒྱབ་ཀྱི་རས་གཟན་དམར་པོ་ང་རང་ཕ་ཁྱིམ་དུ་ལག་རྡུམ་ངང་བསྡད་ནས་སྐུ་ཉིད་ཕྱིར་ཕེབས་ཀྱི་གསོལ་འདེབས་དང་སྨྲེ་ངག་གངས་རིའི་ཕ་རོལ་ཏུ་བསྐུར་ཡོད་ཅེས་དང། བོད་མི་གཞན་ཞིག་ནས་དེ་རིང་སྤུན་ཟླ་ཚོའི་སེམས་ཀྱི་དཀྱིལ་དབུས་སུ་གངས་དཀར་བའི་ཆགས་འཇིག་སྒོམ་བཞིན་སྐུ་ཉིད་ཀྱི་ཕྱིར་ཕེབས་ལ་བསྒུགས་ཡོད་ཅེས་སོགས་བཀོད་འདུག་སྤྱིར་རྒྱ་ནག་གཞུང་གིས་ལོ་ལྟར་གོང་ས་མཆོག་གི་འཁྲུངས་སྐར་གྱི་དུས་ཚིགས་ཁག་ལ་བོད་ནང་དམ་དྲག་ཤུགས་ཆེར་བྱེད་བཞིན་ཡོད་པ་ལྟར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་རྒྱ་ནག་གཞུང་གིས་སྐུའི་འཁྲུངས་སྐར་དང་བསྟུན་ཁམས་དཀར་མཛེས་ཁུལ་ཕྱག་གླང་གྲོང་ནས་ཡིན་ཞིང་རང་ལོ་བཞི་བཅུ་ཙམ་སོན་པའི་སྐྱེས་པ་དཀོན་མཆོག་བཀྲ་ཤིས་དང་བུད་མེད་རྫ་པོ་ཞུ་བ་གཉིས་ནས་འཁྲུངས་སྐར་སྲུང་བརྩི་ཞུས་སྐོར་བརྗོད་དེ་འཛིན་བཟུང་བྱས་ཡོད་པ་རེད་ལ་དེ་བཞིན་ལི་ཐང་ཕྱོགས་ནས་དགེ་འདུན་པ་ཁག་ཅིག་ཀྱང་འཛིན་བཟུང་གིས་ཉིན་གྲངས་མང་པོར་བཀག་ཉར་བྱས་པའི་གནས་ཚུལ་བྱུང་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཁེ་ན་ཌའི་ཨོན་ཏྲེ་ར་ཡའི་མངའ་སྡེ་ཡིས་ཕྱི་ཟླ་བདུན་པ་འདི་བཞིན་བོད་ཀྱི་རིག་གཞུང་གཅེས་ནོར་གྱི་ཟླ་བར་སྲུང་བརྩི་ཞུ་རྒྱུའི་ཆེད་མངའ་སྡེའི་གྲོས་ཚོགས་ཀྱི་འཐུས་མི། དཀར་པོ་ཆེ་བུ་ཁྲིད་ལགས་ཀྱིས་ཁྲིམས་འཆར་བཏོན་པའི་ཐོག་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་གཏན་འབེབས་གནང་བ་བཞིན། ཁུལ་དེར་གནས་སྡོད་གནང་མཁན་བོད་མི་ཚོས་འདི་ལོ་རིག་གཞུང་གཅེས་འཛིན་གྱི་ཟླ་བར་སྲུང་བརྩི་ཞུ་རྒྱུ་འདི་ནི་ཐེངས་གསུམ་པ་དེ་ཡིན་འདུག། དེ་ཡང་ཕྱི་ཟླ་བདུན་པའི་ནང། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་ཛམ་གླིང་ཁྱོན་ཡོངས་ནང་ལ་སྲུང་བརྩི་ཞུ་བཞིན་པ་ལྟར་ཁེ་ན་ཌའི་ཨོན་ཏྲེ་ར་ཡའི་ཞིང་ཆེན་ནང་གནས་སྡོད་གནང་མཁན་བོད་མི་ཚོས་ཀྱང་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་ཞུ་རྒྱུ་སོགས་ཟླ་བ་འདི་ནི་བོད་མི་ཚོར་གལ་གནད་ཅན་གྱི་ཟླ་བ་ཞིག་ཏུ་ངོས་འཛིན་ཞུ་བཞིན་ཡོད་པ་རེད། ཁེ་ན་ཌའི་ཨོན་ཏྲེ་ར་ཡའི་མངའ་སྡེ་ཁུལ་ནི་བྱང་ཨ་མི་རི་ཀའི་ནང་ནས་ནེའུ་ཡོག་གྲོང་ཁྱེར་གྱི་རྗེས་སུ་བོད་མི་མང་ཤོས་གནས་ཡུལ་ཅིག་ཆགས་ཡོད་པ་རེད། ཨོན་ཀྲི་ཡའི་མངའ་སྡེའི་བོད་མི་ཚོས་ཕྱོགས་གང་ས་ནས་མཐུན་འགྱུར་གང་ལེགས་གནང་སྟེ་ཕྱི་ཟླ་བདུན་པ་འདི་བཞིན་བོད་ཀྱི་རིག་གཞུང་གཅེས་ནོར་གྱི་ཟླ་བར་སྲུང་བརྩི་ཞུ་རྒྱུ་གཏན་འབེབས་གནང་བ་ཞིག་ལ་སོང། ཟླ་བ་འདིའི་ནང་ཞིང་ཆེན་དེའི་ནང་བོད་ཀྱི་རིག་གཞུང་མི་ཉམས་རྒྱུན་འཛིན་དང་མང་ཚོགས་ལ་གོ་རྟོགས་སྤེལ་རྒྱུ། དེ་བཞིན་གཞོན་སྐྱེས་ཚོར་མུ་མཐུད་ནས་རང་གི་རིག་གཞུང་གཅེས་འཛིན་གྱི་ལམ་ནས་ས་གནས་མངའ་སྡེའི་གཞུང་ལ་ཕན་པའི་ལས་ཀ་བྱ་དགོས་པའི་གོ་རྟོགས་སྤེལ་རྒྱུའི་གོ་སྐབས་ཤིག་ཀྱང་ཆགས་ཡོད་འདུག། ཁེ་ན་ཌའི་ཨོན་ཀྲི་ཡའི་མངའ་སྡེས་ཕྱི་ཟླ་བདུན་པ་འདི་བཞིན་བོད་ཀྱི་རིག་གཞུང་གཅེས་ནོར་གྱི་སྲུང་བརྩི་ཞུ་རྒྱུའི་ཐག་གཅོད་གནང་བའི་རྒྱབ་ལྗོངས་ལོ་རྒྱུས་མདོར་བསྡུས་ཙམ་ཞུ་བ་ཡིན་ན། ཁེ་ན་ཌའི་ཨོན་ཀྲི་ཡའི་ཞིང་ཆེན་གྱི་པག་ཌེལ་ས་ཁུལ་ནས་བོད་རིགས་ན་གཞོན་དཀར་པོ་ཆེ་བུ་ཁྲིད་ལགས་ནས་ས་གནས་གྲོས་ཚོགས་ཀྱི་འཐུས་མིར་འདེམས་ཐོན་བྱུང་བའི་རྗེས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཕྱི་ཟླ་དགུ་པའི་ནང། ཁོང་གིས་གྲོས་ཚོགས་ནང་ལ་ཁྲིམས་འཆར་ཨང་བརྒྱ་དང་སུམ་ཅུ་སོ་གཅིག་འཁྱེར་བར་གྲོས་ཚོགས་ཀྱི་ཚོགས་མི་སྤྱི་མོས་ཀྱིས་རྒྱབ་སྐྱོར་ཐོབ་པ་ཞིག་དང། དཀར་པོ་ཆེ་བུ་ཁྲིད་ལགས་ནི་བྱང་ཨ་མི་རི་ཀའི་ནང་གྲོས་ཚོགས་ཀྱི་འཐུས་མིར་འདེམས་ཐོན་བྱུང་བ་དང། དེའི་ཐོག་ཚོགས་གཞོན་དུ་འཁོད་མཁན་བོད་རིགས་ཐོག་མ་དེ་ཆགས་ཡོད་པ་རེད། ཡང་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས Prem Singh Tamang མཆོག་གིས་སྐུའི་འཁྲུངས་སྐར་གྱི་ཉིན་མོ་དང་སྟབས་བསྟུན་ནས། མི་དམངས་ཚོགས་ཁང་གསར་རྒྱག་གི་རྨང་གཞི་བཏིང་གནང་འདུག་ཞིབ་གསལ་སྒང་ཏོག་ནས་འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ལུགས་ལྟར་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་སྲུང་བརྩིའི་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས Prem Singh Tamang མཆོག་གིས་དབུས་པའི་འབྲས་ལྗོངས་ཤེས་རིག་བློན་ཆེན་ཀུན་དགའ་ཉི་མ་ལེབ་ཅ་མཆོག་དང་ནགས་ཚལ་བློན་ཆེན་ཀརྨ་བློ་གྲོས Bhutia མཆོག་དང་གཞན་སྐུ་མགྲོན་མང་དག་ཞིག་ཕེབས་ཡོད་པ་རེད།

དང་ཐོག་འབྲས་ལྗོངས་གཞུང་དམངས་གཉིས་དང་ང་རང་སྒེར་དང་ནང་མིའི་ངོས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་གྱི་དུས་ཆེན་ཁྱད་པར་ཅན་འདིར་འཚམས་འདྲིའི་བཀྲ་ཤིས་བདེ་ལེགས་དང་སྐུ་ཁམས་གསལ་ཐང་ཡོང་བའི་སྨོན་འདུན་ཞུ་རྒྱུ་དང་ད་རེས་ཁོང་གི་སྐུའི་འཁྲུངས་སྐར་མཛད་སྒོའི་ཐོག་མཉམ་ཞུགས་གནང་རྒྱུའི་གོ་སྐབས་ཐོབ་པར་ངོས་རང་དགའ་ཚོར་དང་བསོད་ནམས་ཆེན་པོ་ཡིན་བསམ་གྱི་འདུག ྋགོང་ས་མཆོག་གི་ཐུགས་རྗེའི་བྱིན་རླབས་ང་ཚོ་འབྲས་ལྗོངས་མི་དམངས་ཡོངས་ལ་དུས་རྟག་ཏུ་ཐོབ་པའི་སེམས་གཏིང་ནས་སྨོན་འདུན་ཞུ་བཞིན་ཡོད་པ་གསུངས་གནང་སོང། དེ་བཞིན་ཡང་ཁོང་གིས། ད་རེས་སྐུའི་འཁྲུངས་སྐར་ཉིན་མོ་དང་སྟབས་བསྟུན་འབྲས་ལྗོངས་མངའ་སྡེའི་རིག་གཞུང་ལྷན་ཁང་བརྒྱུད་ལས་དོན་བཟང་པོ་ཞིག་བསྒྲུབས་ཡོད་པ་རེད། འདི་ནི་དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྐུའི་འཁྲུངས་སྐར་ཉིན་སྒང་ཏོག་གནས་སྡོད་བོད་མི་ཡོངས་ཀྱི་ངོས་ལ་འཁྲུངས་སྐར་སྲུང་བརྩིའི་ཆེད་དུ་མི་དམངས་ཚོགས་ཁང་ཞིག་གསར་རྒྱག་གནང་རྒྱུའི་རེ་འདོད་གནང་བ་བཞིན་ད་རེས་དངོས་སུ་རྨང་རྡོ་ཞལ་འབྱེད་གནང་ཡོད་པ་མ་ཟད་འབྲས་ལྗོངས་གཞུང་གི་ངོས་ནས་མི་དམངས་ཚོགས་ཁང་གསར་རྒྱག་གི་ལས་གཞི་དེ་གང་མགྱོགས་འགོ་འཛུགས་གནང་རྒྱུ་ཡིན་སྐོར་གསུངས་གནང་སོང། ཡང་སྐབས་དེར་འབྲས་ལྗོངས་ཤེས་རིག་བློན་ཆེན་ཀུན་དགའ་ཉི་མ་ལེབ་ཆ་མཆོག་གིས
ཨ་ཏི་པ་ཝན་ཏཱ་ལའི་བླ་མ་བཙན་ཡིན་དབང་དང་ཧམ་འགྲོ་སྐྱེ་བ་འཚོལ། གོང་ས་སྐྱབས་མགོན་ཆེན་པོ་མཆོག་ནི་འཛམ་བུ་གླིང་སྤྱིའི་ཆོས་ཕྱོགས་ཀྱི་དབུ་ཁྲིད་ལྟ་བུ་རེད་ཁོང་ནི་ང་ཚོ་འབྲས་ལྗོངས་དང་བོད་རིགས་ཚོའི་ཆེད་དུ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་དང་ཁོང་འབྲས་ལྗོངས་ན་ད་བར་ཞབས་སོར་ཐེངས་མང་བཀའ་དྲིན་བསྐྱངས་ཡོད་པ་དང་ད་དུང་ཡང་ཁོང་མགྱོགས་མྱུར་འབྲས་ལྗོངས་ནང་ཕེབས་ནས་འབྲས་ལྗོངས་མངའ་སྡེ་དང་མི་མང་ལ་བྱིན་རླབས་ཐོབ་པའི་རེ་སྨོན་ཞུ་བཞིན་ཡོད་ཅེས་གསུང་གི་འདུག། ཡང་འདི་ལོའི་སྐུའི་འཁྲུངས་སྐར་ཉིན་མོ་དང་སྟབས་བསྟུན་སྒང་ཏོག་ས་གནས་གཞོན་ནུས་འགན་འཁུར་ཐོག་མངའ་སྡེ་གཞུང་གི་སྨན་ཁང་ཆེ་ཁག་ནང་ཁྲག་གི་དཀའ་ངལ་འཕྲད་བཞིན་པའི་ནད་པ་ཚོ་ལ་ཁྲག་སྦྱིན་གྱི་ལས་འགུལ་ཞིག་སྤེལ་ཡོད་པ་མ་ཟད་སྒང་ཏོག་སྒོར་གཞས་ཚོགས་པའི་ངོས་ནས་སྒང་ཏོག་ནང་གི་མི་ཚོགས་མང་པོ་འཛོམས་སའི་ཁྲོམ་ར MG Marg དུ། ཡུལ་སྐོར་སྤྲོ་འཆམ་པ་ཚོ་ལ་རིག་གཞུང་གཞས་སྣ་འཁྲབ་སྟོན་གནང་ཡོད་པ་རེད་འདུག་སྤྱིར་འབྲས་ལྗོངས་ཁུལ་དུ་བོད་མི་རྣམས་འཚོ་བ་རང་སྐྱོང་གིས་ཚང་མ་ཁ་ཐོར་ངང་གནས་བཞིན་ཡོད་དུས་བོད་མི་ཚང་མ་མཉམ་འཛོམས་གནང་རྒྱུ་ཁག་པོ་ཡིན་དུས་གོང་ས་མཆོག་གི་སྐུའི་འཁྲུངས་སྐར་ཉིན་བོད་མི་རྣམས་རང་རང་སོ་སོའི་ཉིན་རེའི་ལས་དོན་ཁག་བཞག་ནས་ཚང་མ་མཉམ་འཛོམས་ཐོག་སྐུའི་འཁྲུངས་སྐར་ཉིན་གྲངས་གཉིས་རིང་གཟབ་རྒྱས་ངང་སྲུང་བརྩི་ཞུ་སྲོལ་ཡོད་པ་རེད། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་མི་རྣམས་ཀྱིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལག་བསྟར་ཞུ་རྒྱུའི་མཚོན་དོན་ལྡན་པའི་བྱེད་སྒོ་སྣེ་མང་ཞིག་གི་ཐོག་ནས་སྲུང་བརྩི་ཞུས་འདུག་ཞིབ་གསལ་རྒྱ་གར་ལྷོ་ཕྱོགས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ད་ལྟ་དེའི་རྣམ་པ་ཚོས་གཟིགས་བཞིན་པ་ནང་བཞིན་རེད་རྒྱ་གར་ལྷོ་ཕྱོགས་ཁུལ་ལ་ཆར་ཞོད་ཆེ་བ་ལ་ལྟོས་མེད་ཀྱིས་བོད་མི་སེར་སྐྱ་མི་མང་རྣམས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་དེ་སྲུང་བརྩི་གཟབ་རྒྱས་ཞུས་གནང་ཡོད་པ་རེད། དེ་རྒྱ་གར་ལྷོ་ཕྱོགས་སྦེལ་ཀུ་པེ་ལ་ཆ་མཚོན་པ་ཡིན་ན། སྦེལ་ཀུ་པེ་གཞིས་སྤྱི་རྒྱལ་བའི་ཕོ་བྲང་གི་ནང་ལོགས་ལ། ཆོས་སྡེ་བཀྲ་ཤིས་ལྷུན་པོའི་དགོན་པའི་མཁན་རིན་པོ་ཆེ། གཟིགས་རྒྱབ་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས། ས་གནས་ཀྱི་གནད་ཡོད་མི་སྣ་རྣམས་དང་བོད་མི་སེར་སྐྱ་མི་མང་དང་སློབ་ཕྲུག་དང་བཅས་པའི་ཐོག་ལ། རྒྱ་གར་བ་སྐུ་མགྲོན་ཁག་ཅིག་མགྲོན་འབོད་ཞུས་པའི་ཐོག་ལ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི། སྐུའི་འཁྲུངས་སྐར་ཉིན་མོ་དེར་ཡང་གོང་པོ་མཁར་རྙིང་ལ་ཡང་དགའ་དད་སྤྲོ་གསུམ་སྒོ་ནས་གཞུང་འབྲེལ་མཛད་སྒོ་ཚོགས་པའི་སྒོ་ནས་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་ཞུས་གནང་སོང་ལ། མཛད་སྒོའི་ཐོག་ཡང་བོད་མི་ཁག་ཅིག་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་སྒྲུབ་ཐབས་ལ་ཡང་བོད་མི་མི་རེ་ངོ་རེའི་ཐོག་ནས་འགན་འཁུར་བཞེས་ཕྱོགས་ཐད་ལ་ཡང་བཀའ་འདྲི་ཁག་ཅིག་ཞུས་པ་ཡིན། ང་སེར་བྱེས་དགེ་བཤེས་ངང་ཐོག་དེ་རིང་གོང་ས་མཆོག་གི་འཁྲུངས་སྐར།

བོད་མི་ཡོད་དོ་ཅོག་དང་འཛམ་གླིང་ས་ཕྱོགས་གང་གནས་པའི་སྐྱེ་འགྲོ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ཨ་ནི་ད་གོང་ས་མཆོག་འདི་ང་ཚོ་བོད་མི་ཙམ་མ་ཡིན་པར་འཛམ་གླིང་སྤྱི་ཡོངས་ལ་དཔེ་མི་སྲིད་ཀྱི་བཀའ་དྲིན་ཆེན་པོ་ཆགས་ཡོད་དུས་གོ་ལ་ཨ་ནི་ད་ང་ཚོ་བོད་མི་རེ་མི་རེ་ངོ་རེ་ནས་གཙོ་བོ་གོང་ས་མཆོག་གིས་ང་ཚོ་བོད་མི་ཚོ་ལ་ད་ཡ་རབས་བཟང་སྤྱོད་བྱེད་ཡ་དེ་ཧང་སངས་གི་གལ་ཆེན་པོ་མཐོང་གི་འདུག་འདི་ལ་རྣམ་པ་ཚོ་གིས་སོ་སོའི་ངོས་ནས་མི་རེ་ངོ་རེ་ནས་གང་ཐུབ་ཐུབ་ནས་ཨ་ནི་སྤྱི་ཚོགས་ལབ་ཡ་དེ་མི་གཅིག་གིས་ཆགས་ཡོད་དེ་མི་གཅིག་གཉིས་མི་གསུམ་མི་བཞི་འདུས་ནས་སྤྱི་ཚོགས་ཆགས་ཡོད་དུས་གོ་ལ་མི་རེ་རེ་གིས་འགན་འཁྱེར་དགོས་ཡ་དེ་དཔེ་གལ་ཆེན་པོ་དུ་འགོད་དགོས་ཡ་རབས་བཟང་སྤྱོད་ཐོག་ལ་སོ་སོའི་ངོས་ནས་འགན་འཁྱེར་ནས་ཨ་ནི་རྒན་པ་ཚོས་ཀྱི་མིག་དཔེ་སྟོན་ཡ་དེ་གལ་ཆེན་པོ་ཞུ་ཞིག་དུ་འགོད་འདུག་ཨ་ནི་གཉིས་པ་དེ་སྐད་ཡིག་ཡར་རྒྱས་བཏང་ཡ་དེ་ང་ཚོ་བོད་མི་ཡོད་དོ་ཅོག་གིས་ད་སྐད་ཡིག་དེ་མེད་པ་ཡིན་ན་ཨ་ནི་ང་ཚོའི་རིག་གཞུང་དེ་རྩ་མེད་འགྲོ་ཡ་གི་ད་དཔེ་ཉེན་ཁ་ཆེན་པོ་ཞིག་ཆགས་ཡོད་རེད་བྱས་ཙང་རྣམ་པ་ཚོས་ཀྱི་བོད་པའི་བོད་ཡིག་ལ།

རྒྱ་གར་ལྷོ་ཕྱོགས་མོན་གྷོ་དང་ཧུན་སུར། ཀོ་ལི་གྷལ་དང་སྦེང་ལོར། དེ་ནང་བཞིན་ཨུ་ཊི་བཅས་ས་གནས་ཁག་གི་ནང་ལོགས་སུ་ཡོད་པའི་བོད་མི་དང། འབྲེལ་ཡོད་རྒྱ་གར་བ་ཁག་ཅིག་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་ཞུས་གནང་ཡོད་པ་རེད་ལ། བོད་མིའི་ཚོགས་སྡེ་ཁག་གི་གོ་སྒྲིག་འོག་ལ་ཡང། གཞས་སྣ་འཁྲབ་སྟོན་དང་རྩེད་རིགས་འདྲ་མིན་གོ་སྒྲིག་ཞུས་པའི་ཐོག་ལ་ཡང། བོད་མི་ཚོས་སྤྲོ་སྐྱིད་བཏང་བའི་སྒོ་ནས་སྐུའི་འཁྲུངས་སྐར་དུས་ཆེན་དེ་རྣམ་པ་འདྲ་མིན་སྒོ་ནས་སྲུང་བརྩི་ཞུས་གནང་ཡོད་པ་རེད། རྒྱ་གར་ལྷོ་ཕྱོགས་སྦེལ་ཀོ་པེའི་གཞིས་བྱེས་དགེ་བའི་ཕོ་བྲང་ནས། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པད་མ་དངོས་གྲུབ་ཀྱིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། ཡང་གནས་ཚུལ་གཞན་ཞིག་ལ། ཨ་མི་རི་ཀའི་ནོར་སྲིད་སྤྱི་ཁྱབ་དྲུང་ཆེ་ཇེ་ནེ་ཏ་ཡེ་ལེན་མཆོག་རྒྱ་ནག་ཏུ་ཉི་མ་བཞིའི་རིང་འཚམས་གཟིགས་གནང་ཆེད་དེ་རིང་ཕེབས་འབྱོར་གནང་ཡོད་པ་དང། ཁོང་གིས་རྒྱ་ནག་གི་དབུ་ཁྲིད་དང་ལྷན་དུ་ཡུལ་གྲུ་གཉིས་ཀྱི་མཐུན་འབྲེལ་བསྐྱར་གསོ་ཡོང་ཐབས་སུ་གྲོས་མོལ་གནང་འཆར་ཡོད་ཀྱང། ཕྱོགས་གཉིས་ཀས་གྲུབ་འབྲས་དེ་ཙམ་ཡག་པོ་ཡོང་བའི་རེ་བ་གནང་གི་མེད་པ་རེད་བཞག། དེ་ཡང་པེ་ཅིང་ནས་རོ་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གིས་ཨ་རི་དང་མཉམ་དཔལ་འབྱོར་མཐུན་འབྲེལ་ཡར་རྒྱས་གཏོང་ཐབས་སུ་གྲོས་མོལ་གནང་འདོད་ཡོད་ཀྱང་ཕྱོགས་གཉིས་ཀས་རྒྱལ་ནང་བདེ་སྲུང་གི་གནད་དོན་ནི་དཔལ་འབྱོར་ལས་གལ་ཆེ་བར་བརྩི་བཞིན་པ་དེ་རྒྱ་ནག་གིས་ཀྱང་ཁས་ལེན་བྱེད་ཀྱི་ཡོད་འདུག་ཨ་མི་རི་ཀའི་ནོར་སྲིད་དྲུང་ཆེ་ཡེ་ལེན་མཆོག་གིས་རྒྱ་ནག་གི་དབུ་ཁྲིད་དང་ལྷན་དུ་གནམ་གཤིས་འགྱུར་ལྡོག་དང་ནད་ཡམས་སྔོན་འགོག་གི་གྲ་སྒྲིག་བྱ་ཕྱོགས། དེ་བཞིན་བུན་གཡར་གྱི་དཀའ་སྡུག་སོགས་ཀྱི་ཐད་ལ་ཁ་གསལ་ངང་ནས་ནན་བརྗོད་གནང་འཆར་ཡོད་པ་ཨ་མི་རི་ཀའི་ནོར་སྲིད་ལས་ཁུངས་ཀྱི་དཔོན་རིགས་མཐོ་གྲས་ཤིག་གིས་དེ་སྔ་གསུངས་བཞག། དེ་བཞིན་ལྕམ་ཡེ་ལེན་མཆོག་གིས། རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ལ་སྲུང་བརྩི་ཞུ་དགོས་པ་དང། ཨ་རིའི་རྒྱལ་ནང་གི་བདེ་སྲུང་ཁེ་ཕན་སོགས་ཀྱི་ཐད་ལའང་གྲོས་མོལ་གནང་འཆར་ཡོད་འདུག་སྤྱི་བཏང་ཨ་མི་རི་ཀའི་ནོར་སྲིད་དྲུང་ཆེ་མཆོག་གིས་རྒྱ་ནག་གི་དཔོན་རིགས་དང་ལྷན་གྲོས་མོལ་གནང་བར་གྲུབ་འབྲས་དེ་ཙམ་ཐོན་པའི་རེ་བ་མེད་ཀྱང། ཁོང་གིས་རྒྱ་ནག་གི་དབུ་ཁྲིད་དང་ལྷན་དཔལ་འབྱོར་གྱི་གནད་དོན་དང་དེ་བཞིན་རྒྱ་ནག་གིས་ར་ཤི་ཡ་ལ་མཚོན་ཆ་གདུག་པ་ཅན་མཁོ་སྤྲོད་བྱས་པ་ཡིན་ན་དེའི་མཇུག་འབྲས་ཀྱི་སོགས་ཀྱི་ཐད་ལ་ནན་པོར་གསུང་འཆར་ཡོད་འདུག་ལྕམ་ཡེ་ལེན་མཆོག་རྒྱ་ནག་ཏུ་ཕེབས་ཐོན་མ་གནང་བའི་གོང་རེས་གཟའ་ཟླ་བའི་ཉིན་རྒྱལ་ས་ཝོ་ཤིང་ཏོན་དུ་རྒྱ་ནག་གི་གཞུང་ཚབ་པ་ཞིས་ཕིང་ཐུག་འཕྲད་བྱུང་སྐབས་ཞིས་ཕིང་གིས་ཁོང་ལ་རྒྱ་ནག་གི་དབུ་ཁྲིད་དང་ལྷན་དུ་གྲོས་མོལ་གནང་བའི་སྐབས་གཙོ་བོ་རྒྱ་ནག་གི་བློ་འཚབ་ཡོད་པའི་གནད་དོན་དཔལ་འབྱོར་དང་ཚོང་འབྲེལ་གྱི་ཐོག་ལ་གྲོས་མོལ་གནང་རོགས་ཞེས་ནན་སྐུལ་ཞུས་གནང་ཡོད་འདུག། ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གིས་ཕྱི་ཟླ་དྲུག་པའི་ནང་ཀོ་བིད་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་མི་གྲངས་ཉིས་བརྒྱ་སུམ་ཅུ་སོ་དགུ་རྐྱེན་འདས་སུ་ཕྱིན་ཡོད་ལུགས་དེ་རིང་བཤད་འདུག་ལ། དེ་ནི་རྒྱ་ནག་གི་ནད་ཡམས་སྔོན་འགོག་གི་ཆེད་བཀག་སྐྱིལ་གྱི་ཐབས་ལམ་དེ་ཕྱིར་བསྡུ་བྱས་པའི་རྗེས་སུ་གལ་གནད་ཆེ་བའི་གནས་ཚུལ་ཞིག་ཡིན་ལུགས་པེ་ཅིང་ནས་རོའི་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག། རྒྱ་ནག་གི་ནད་ཡམས་སྟངས་འཛིན་དང་སྔོན་འགོག་བསྟི་གནས་ཁང་གིས་ཕྱི་ཟླ་ལྔ་པའི་ནང། ཏོག་དབྱིབས་ནད་ཡམས་ན་ནས་མི་གྲངས་བརྒྱ་དང་དྲུག་ཅུ་རེ་བཞི་རྐྱེན་འདས་སུ་ཕྱིན་ཡོད་པ་དང་ཕྱི་ཟླ་གསུམ་པ་དང་བཞི་པའི་ནང། མི་གཅིག་ཀྱང་འདས་གྲོངས་སུ་ཕྱིན་མེད་པའི་སྙན་ཐོ་བཏོན་འདུག་རྒྱ་ནག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ནང་ཀོ་བིད་བཅུ་དགུ་ཏོག་དབྱིབས་ནད་ཡམས་སྔོན་འགོག་གི་ཀླད་ཀོར་སྲིད་ཇུས་ཞེས་པ་ཞིག་འགོ་འཛུགས་བྱས་ནས་ས་མཚམས་སྒོ་བརྒྱབ་པ་དང་རང་ཁྱིམ་དུ་སྡོད་དགོས་པའི་བཀའ་དྲག་པོ་བཏང་བ། མི་མང་ཁྱོན་ཆེ་སྡེབ་གཅིག་ལ་ནད་ཡམས་འགོས་ཡོད་མེད་ཀྱི་བརྟག་དཔྱད་བྱ་རུ་བཅུག་པ་སོགས་དམ་དྲག་ཤུགས་ཆེ་བྱས་ཡོད་ཀྱང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་གཉིས་པའི་ནང་ཧོབ་ཏེ་དམ་དྲག་དེ་ཚོ་ཕྱིར་བསྡུ་བྱས་ཡོད་པ་རེད། གྲ་སྒྲིག་དེ་ཙམ་མེད་པའི་ཐོག་ནས་དམ་དྲག་ཕྱིར་བསྡུ་བྱས་པའི་ཉེར་ལེན་དུ། མི་གྲངས་ཁྲི་དྲུག་ལྷག་གི་ཚེ་སྲོག་ཤོར་ཡོད་པ་རྒྱ་ནག་གཞུང་འབྲེལ་གྱི་སྙན་ཐོའི་ནང་བཀོད་འདུག། འདི་ལོའི་ཕྱི་ཟླ་དང་པོ་དང་གཉིས་པའི་ནང། ཏོག་དབྱིབས་རྐྱེན་པས་མི་གྲངས་བཞི་སྟོང་ལྷག་རྐྱེན་འདས་སུ་ཕྱིན་ཡོད་ཀྱང་རིམ་པས་ཉུང་དུ་ཕྱིན་ནས་ཕྱི་ཟླ་གཉིས་པའི་ཟླ་མཇུག་ཏུ་མི་གཅིག་ཀྱང་རྐྱེན་འདས་སུ་ཕྱིན་མེད་ལུགས་རྒྱ་ནག་གི་ནད་ཡམས་སྟངས་འཛིན་དང་སྔོན་འགོག་བསྟི་གནས་ཁང་གིས་བཤད་བཞག། སྤྱི་ཡོངས་ཀྱི་ཆ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཕྱི་ཟླ་དང་པོའི་ཚེས་གསུམ་ནས། འདི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བདུན་པའི་ཚེས་ལྔ་བར། རྒྱ་ནག་ནང་ལ་ཀོ་བིད་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་མི་གྲངས་ས་ཡ་དགུ་བཅུ་གོ་དགུ་དང། ཉིས་འབུམ་དགུ་ཁྲི་ཉིས་བརྒྱ་བརྒྱད་ཅུ་གྱ་གཅིག་དང་དེའི་ནང་ནས་རྐྱེན་འདས་སུ་ཕྱིན་པའི་མི་གྲངས་ཆིག་འབུམ་ཉིས་ཁྲི་ཆིག་སྟོང་བཞི་བརྒྱ་དགུ་བཅུ་ཙམ་བྱུང་ཡོད་པ་རྒྱ་ནག་གིས་རྒྱལ་སྤྱིའི་འཕྲོད་བསྟེན་ལྷན་ཁང་ལ་ཕུལ་བའི་སྙན་ཐོའི་ནང་བཀོད་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་བློ་བཟང་ཆོས་དར་ལགས་ཀྱིས་བྲིས་པའི་རྐང་རྩེད་སྤོ་ལོའི་སློབ་སྟོན་པ་དང། རྩེད་འགྲན་པ་རྣམས་ལ་དམིགས་པའི་རྐང་རྩེད་སྤོ་ལོའི་སྐོར་གྱི་དཔྱད་གཞིའི་དཔེ་དེབ་དེའི་སྐོར་འདི་གའི་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གླེང་མོལ་གནང་བ་ཞིག་གསན་རོགས་གནང།
གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ད་ལྟ་ང་ཚོ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ཀྱི་ལེ་ཚན་འདིའི་ནང་ལོགས་ལ་ད་ད་ལྟའི་སྤྱི་ཟླ་དྲུག་པ་འདིའི་ནང་ལོགས་ལ་ཅིག་བཞུགས་སྒར་རྡ་རམ་ས་ལ་ལ་རྒྱལ་ཡུམ་ཆེན་མོའི་ཀྱི་རྐང་རྩེད་སྤོ་ལོའི་ཀྱི་འགྲན་བསྡུར་འདི་འཚོགས་བྱས་ད་གང་ལྟར་བོད་པའི་སྤྱི་ཚོགས་ནང་ལོགས་ལ་རྐང་རྩེད་སྤོ་ལོའི་དང་འབྲེལ་བྱས་རྩེད་རིགས་ཀྱི་གནད་དོན་ཐོག་ལ་གོ་བསྡུར་དང་གླེང་སློང་མང་པོ་ཅིག་ཡོང་སྲིད་པའི་ཀྱི་ཟླ་བ་ཅིག་ཆགས་ཡོད་རེད་ད་ད་ལྟའི་ཀྱི་ལེ་ཚན་འདིའི་ནང་ལོགས་ལ་ང་ཚོ་བལ་ཡུལ་ནང་བཅའ་བཞུགས་སྟབས་བོད་མི་བློ་བཟང་ཆོས་དར་ལགས་གདན་འདྲེན་ཞུས་ཡོད་བློ་བཟང་ཆོས་དར་ལགས་ཡིན་ན་ད་བོད་པའི་སྤྱི་ཚོགས་ནང་ལོགས་ལ་ཅིག་རྐང་རྩེད་སྤོ་ལོ་དང་ཐད་ཀར་འབྲེལ་བ་ཡོད་པའི་ཀྱི་གང་ཟག་ཅིག་ཆགས་ཀྱི་འདུག་ཨ་ནི་ད་ཆ་རིམ་པས་ཀྱི་ཁོ་རང་གི་མི་ཚེའི་ལོ་རྒྱུས་ནང་ལོགས་ལ། རྐང་རྩེད་སྤོ་ལོའི་ཐོག་མ་ཨིན་ག་འདྲས་སླེབས་ཡིན་མེད་དང་ད་ལྟའི་ཆ་ལ་ད་རྐང་རྩེད་སྤོ་ལོ་དང་འབྲེལ་བ་ཡོད་པའི་གི་བོད་པའི་གི་སྤྱི་ཚོགས་ནང་ལོགས་ལ་ཁོར་ཡུག་ག་འདྲས་ཅིག་ཡོད་མེད་དེ་འདྲའི་ཐོག་ལ་གླེང་སློང་ཞུ་མཁན་ཡིན། ད་རིང་གི་ལེ་ཚན་འདི་ནང་ཐོག་མ་དེ་ད་ལྟ་ངེད་ཅག་རང་བློ་བཟང་ཆོས་དར་ལགས་ཀྱིས་དཔེ་དེབ Football the Beautiful Game ལབ་ནས་ད་རྐང་རྩེད་སྤོ་ལོའི་གི་རྩེད་མོ་དང་འབྲེལ་བྱས་དཔེ་དེབ་ཅིག་བཏོན་ཞག་དཔེ་དེབ་དེ་རིམ་པ་གཉིས་པ་ཅིག་ཆགས་བསྡད་ཀྱི་འདུག་པར་སྐྲུན་གནང་བ Second Edition ཅིག་ཆགས་བསྡད་ཀྱི་འདུག་འདིའི་ཐོག་ལ་ཡང་གླེང་མོལ་ཅིག་ཞུ་མཁན་ཡིན།

འདི་འདི་བྱས་རྗེས་དེའི་སྐབས་ལ་ཤེས་རིག་ལས་ཁུངས་ཀྱིས Print བྱས་རྗེས་རྒྱ་བལ་འབྲུག་གསུམ་གྱི་སློབ་གྲྭ་བརྒྱད་ཅུ་གྱ་བདུན་བརྒྱད་ཅུ་གྱ་བཞི་གྱ་ལྔ་བརྒྱད་འདི་ཚང་མ་རྣམས་བཀྲམས་གནང་སོང། འདི་བྱས། དེ་ནས་ད་ལན་ཉིས་སྟོང་བཅུ་གསུམ་ལོ་ལ་སླེབས་རྗེས་དེ Second Edition གཅིག་བཏོན་དགོས་མེད་ན་བསམ་རྗེས་དེ་ཉི་མ་ལོ GCM ང་ཚོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་སྤོན་ཊ་ལ GCM ཚུགས་སོང་ལ། དེའི་སྐབས་ལ་ང་ཚོ་བ་དགའ་ཚོར་ཆེན་པོ་ཞིག་སྤོབས་པ་སྐྱེས་ངེས་འདྲ་བ་ཆུ་ཁ་ཅིག་ཞུས་ན། རྩེད་མོ་རྩེ་མཁན་རྒྱ་གར་ནས་ཡོང་མཁན་མང་པོ་ཅིག་ང་ལ་ངོ་ཤེས་ཀྱི་འདུག་ལ། ད་ལྟའི་ང་རང་དེ་འདིར the expectation གཏན་ནས་མེད་པའི་ཐོག་ནས་རྒན་ལགས་བཀྲ་ཤིས་བདེ་ལེགས།

ལྡོག། རྒྱུད་ཀྱི་ཆ་ནས་འགྱུར་བ་མ་གཏོགས་ནང་དོན་དེ་ཚང་མ་ད་རྙིང་མ་ཉིས་སྟོང་བརྒྱད་ལ་བཏོན་པ་ནང་བཞིན་གྱི་ནང་དོན་གཅིག་པ་གཅིག་རྐྱང་ཡོད་གསུངས་འདུག་ད་ལྟ་ཁྱེད་རང་གིས་ལན་དེ་གནང་བའི་ནང་ལོགས་ལ་ཉིས་སྟོང་བཞི་ནས་བྱས་ནས་ཁ་སང་ན་ནིང་མ་གཏོགས་ལོ་བཅོ་བརྒྱད་རིང་དེ་འདྲའི་རྒྱལ་ཡུམ་ཆེན་མོའི་ནང་ལོགས་ལ་ཕེབས་མེད་གསུངས་ཀྱི་འདུག་ཨ་ནི་དེ་འདྲའི་ལོ་བཅོ་བརྒྱད་ཅིག་ཕེབས་མ་དགོས་བའི་རྒྱུ་མཚན་ག་རེ་ཡིན་ན་ཨ་ནི་ཁྱེད་རང་ཡང་གཅིག་སྒེར་གྱི་ཆ་ནས་གཞི་རྩའི་གི་རྐང་རྩེད་སྤོ་ལོ་ལ་དགའ་མོས་གནང་མཁན་གྱི་ད་གང་ཟག་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད། ལྷ་བོ་ལ།

བླ་གཟའ་ས་སྲ་ས་སྲ་དེའི་ཕ་ཡུག་ཅེས་ཕར་འགྲོ་དུས་སྐབས་ལ་སྟབས་བདེ་བོ་མེད་པའི་བཟོ་འདྲ་བྱས་དེ་ནས་ཡང་དགོངས་པ་མང་པོ་ཞུ་བདེ་བོ་སྟབས་བདེ་བོ་མེད་ངེས་འདྲ་བ་ཆགས་ཀྱི་འདུག་ལ། དེ་ནས GCM མ་ག་རྩེད་གར་འགྲོ་ཟེར་ན་མ་ག་རྩེ་བའི་རིང་དུ་ཉི་མ་བཅུ་བཅུ་གཅིག་ཙམ་ཞིག་ཡར་འགྲོ་མར་འགྲོ་བྱེད་དུས་སྐབས་ལ་ཉི་མ་ཉི་ཤུ་དགོངས་པ་ཞུ་དུས་སྐབས་ལ་སྟབས་བདེ་བོ་ཆགས་མི་འདུག་ལ། ལགས་འོ་ཨ་ནི་ད་ཁྱེད་རང་གིས་ཕལ་ཆེར་ལོ་ལྟར་རེ་བཞིན་ཕ་གའི་ཕེབས་མེད་ན་ཡང་ས་ས་གནས་ལ་དངོས་སུ་ཕེབས་མེད་ན་ཡང་ད་བརྒྱུད་ལམ་དེང་སང་མང་པོ་ཡོད་ར་བ་ལོ TV ད། ཨེ་ཡོད་རེད། ད་ངས་དེ་འདྲའི་བརྒྱུད་ནས་གཟིགས་ཡོད་ཀྱི་རེད། དེ་ནས་ངེད་ཀྱི་དྲི་བ་དེ་འདི་ཆགས་ཀྱི་འདུག་ད་ད་ལོ། ངེད་ཅག་རང་ད་ལྟ GCM ད་རྒྱལ་ཡུམ་ཆེན་མོའི་རྐང་རྩེད་སྤོ་ལོའི་དེ་དེ་འདྲའི། རྩེད་འགྲན་དེ་བཞུགས་སྒར་རྡ་རམ་ས་ལར་བྱུང་བ་རེད་ད། ད་ལྟ་ཡོང་རྒྱུ་ཕྱི་ཟླ་བརྒྱད་པའི་ནང་ལོགས་ལ། བོད་རྒྱལ་ཡོངས་རྐང་རྩེད་སྤོ་ལོའི་རུ་ཁག་ཅིག་དེ་འདྲའི CONIFA ད་ཕ་གའི་རྩེད་འགྲན་དེའི་ནང་ལོགས་ལ་ཡང་ཕེབས་དགོས་རེད། སྤྱི་ཡོངས་ནས་ཁྱེད་རང་གིས་དེ་འདྲའི་གཟིགས་པའི་སྐབས་སུ་ད་ལྟ། ད་ལྟའི་དུས་ལ་ང་ཚོ་བོད་པའི་གི་རྐང་རྩེད་སྤོ་ལོའི་རུ་ཁག་རེད་སྤྱི་ཡོངས་ནས་ད་རུ་ཁག་རྐང་རྩེད་རྒྱལ་ཡོངས་རྐང་རྩེད་སྤོ་ལོའི་རུ་ཁག་གཅིག་པོ་མ་ཡིན་པ་ད་ས་གནས་འདྲ་མི་འདྲ་གི་རྩེད་མཁན་མང་པོ་ཅིག་ཡོད་རེད་འདི་ཚོ་ཚང་མའི་གི་གནས་བབ་དེ་ག་འདྲའི་འགྲོ་ཆེ་རུ་འགྲོ། ཨ་ཏི། ཟླ་གཉིས་ལོ་སྤོ་འདྲ་ལ་ཐད་ཀར་ང་རང་ཕ་གྲིམ་ནེ་པལ་གི་སྐོར་བྱེད་ནས་འགྲོ་དུས་ག་ལ།

ཕུག་རོན་ས་ཡ་ཡག་པོ་འདུག་འདི། ད་ཕྱིས་སུ་ཚང་མ་ཕྱི་རྒྱལ་ལ་ཕར་གནས་སྤོས་བྱེད་བྱེད་མང་ཆེ་ཧྥ་རན་སི་དང་འོ་ལ་འགྲོ་ཡུ་ཨེ་སི་ཀེ་ནཱ་ད་དང་འདི། ལམ་སྟོན་བྱེད་མཁན་ཚང་མ་ཕར་ཕེབས་བྱས་ཏེ་དེ་ལ་ཆ་ལག་ཆུ་མེད་ཆ་ལག་འདུག་དེ་ལ་འདི་གི་དེ་ཡར་སྐྱེད་ལོ་ཡར་དེ་ཡར་སྐྱེད་ཀྱི་དེ percentage དེ་ཉུང་དྲགས་ནས

རྐང་རྩེད་སྤོ་ལོའི་ད་འཛམ་བུ་གླིང་ནང་ལོགས་ལ་རྩེད་རིགས་མང་པོ་ཞེ་པོ་ཅིག་ཡོད་རེད་ལག་རྩེད་སྤོ་ལོའི Basketball ཡོད་རེད་ད་རྐང་པས་ཀྱི་རྩེད་ཡོད་རེད་རྒྱུག་པ་གཡུག་ཡས་ཡོད་རེད་ཆོ་མེད་ཡོད་རེད་རྩེད་མོ་མང་པོ་ཞེ་པོ་ཅིག་ཡོད་རེད་དེ་རྐང་རྩེད་སྤོ་ལོའི་ཀྱི་རྩེད་མོ་འདི་རྩེད་མོ་ད་འཛམ་བུ་གླིང་ནང་ལོགས་ལ་རྩེད་མོ་དཀའ་ལས་ཁག་པོ་ཅིག་ལ་ངོས་འཛིན་བྱེད་དགོས་རེད། དེ་འདི་འདྲ་རེད་ལ། རྐང་རྩེད་སྤོ་ལོའི་འདི་ད་འདི་སྟོད་ལ་ལས་ཞུ་བ་བཞིན་སྣ་ཁ་གཉིས་ཡོད་རེད་ལ།

ལགས་འོང། ད་དེ་ནས་ངས་ཀྱི་འདིར་དྲི་བ་གཅིག་དེ་འདི་ཡིན། ད་ལྟ།
རྒྱ་གར་དང་པ་ཀི་སི་ཐན་འདྲ་བོ་ཆ་བཞག་པ་ཡིན་ན། ད་ད། ཁོ་ཚོའི་རྒྱལ་ཁབ་ནང་ལོགས་ལ་ཀི་རི་ཀེད་ལ་དགའ་བོ་ཞེ་དྲག། ཨ་ནི་ཡང་ཡུ་རོབ་ནང་ལོགས་ལ་ད་ལྟ་ད་རྐང་རྩེད་སྤོ་ལོའི་དེ་ལ་དགའ་མོས་ཞེ་པོ་ཅིག་གནང་གི་ཡོད། ད་འཛམ་གླིང་ཁྱོན་ཡོངས་ན་ཨ་རི་ཡིན་ན་ད་ག་ནང་བཞིན་ཨ་རི་ལ་དཔའ་བའི་རྩེད་མོ་ཁ་ཤས་ཁག་ཅིག་ཡོད་རེད། ད་དེ་འདྲས་ཆགས་འདུག་ང་ཚོ་བོད་པའི་ཀྱི་སྤྱི་ཚོགས་ནང་ལོགས་ལྷག་པར་དུ་ད་ད་ལྟ་བཙན་བྱོལ་ནང་ལ་ཡོད་དུས། བོད་པའི་གི་སྤྱི་ཚོགས་ནང་ལོགས་ལ་མང་པོ་ཅིག་གི་ད་རྐང་རྩེད་སྤོ་ལོའི་འདི་བོད་པ་དེ་ཚོ་དགའ་བོ་ཞེ་པོ་འདུག་རྩེད་མོ་མང་པོའི་ནང་ལོགས་འདི་འདྲའི་གསུང་དེ་གི་གནས་ཚུལ་འདི་འདྲའི་གོ་གི་འདུག་ཨ་ད་བློ་བཟང་ལགས། སོ་སོའི་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་རྩེད་རིགས་དགའ་མོས་གནང་ཡས་མང་ཤོས་དེ་ད་རྐང་རྩེད་སྤོ་ལོའི་ཆགས་འདུག་ཡོད་ན། ད་རང་རེ་ལ་དེ་རྐང་རྩེད་སྤོ་ལོའི་རང་རེད་དེ།

རྒྱལ་ཁབ་ཁ་ཤས་ཅིག་ལ་ཡོད་ལ། ནེ་པལ་ལ་ང་རང་རོགས་པ་ཁ་ཤས་ཅིག་གི་ཡང་ན་ཁོ་རང་ཚོ་གི་ཚོང་ཁང་དང་དེ་འདྲ་ལ་བཞག་ཡོད་ལ། དེ་ནས་ཨ་རི་ལ་ས་ཆ་བཞི་ལ་ཡོད་ལ་ནེའུ་ཡོག། ནེའུ་ཇེ་ཟི། དེ་ནས་མེ་དྷི་སོན། དེ་ཀེ་ལི་ཕོར་ནེ་སྦེ་ཨེ་རི་ཡ་བྱས། དེ་ནས་བེལ་ཇི་ཡམ་ལ་ཡོད། ཧྥ་རན་སི་ལ་ཡོད། དེ་ནས་ཨོ་སི་ཀྲེ་ལི་ཡ་ལ་ཡོད། དེ་ནས་ཨོ་སི་ཀྲི་ཡ་ལ་ཡོད་ལ། འདི་ནས་འགྲོ་བ་ནི་རྒྱ་གར་ལ་ཡིན་ན་ནི་ས་ཆ་གསུམ་ཞིག་ལ་ཡོད་ལ། བེ་ལ་ཀུ་པི་ལ་ཡོད། དེ་ནས་ལྡི་ལི་མ་ཇུ་ནུ་ཀ་ཏི་ལ་ཨེམ་ཏི་ལ་ཡོད། རྡ་རམ་ས་ལ་ལ་ས་ཆ་གཉིས་ཞིག་ལ་ཡོད་ལ། ལའོ་ཨ་ནི་ངའི་ད་ལྟ་ད་ཅིག། འདི་ཏག་ཏག་ཡིན་མེད་ཅིག་ངས་ཤེས་ཀྱི་མེད་ད་ལྟ་བློ་བཟང་ལགས་འདི་ག་ལ་གསལ་བཤད་ཞིག་གནང་རོགས་གནང། བོད་པའི་སྤྱི་ཚོགས་ནང་ལོགས་ལྷག་པར་དུ་བོད་པའི་བཙན་བྱོལ་ནང་ལོགས་ལ། དེ་འདྲའི་རྐང་རྩེད་སྤོ་ལོའི་རང་སྒང་ལ་དཔེ་དེབ་འབྲི་མཁན་བློ་བཟང་ལགས་ད་རིང་དཔེ་དེབ་ཀྱི་ཐེངས་མ་དང་པོ་ཡོད་ནས་ཡང་དེ་འདྲས་གཞན་པ་བྱུང་མྱོང་ཡོད་ན། ང་རྒྱལ་རྩེ་རྒྱལ་ད་ཧ་ལམ་ཕལ་ཆེར་ད་ཡིན་པའི་བཟོ་འདྲ་ཅིག་འདུག་ག་གཅིག་ནས་ཞུས་ན་ཉིས་སྟོང་བརྒྱད་ལ་ཤེས་རིག་གི་མ་དེ་དེབ་དེ་བཏོན་གནང་འདུག་ག་ལ་ཤེས་རིག་ཁོ་རང་ཚོ་གི་ལས་ཤོག་སྒང་ལ་ད་རང་བྲིས་གནང་འདུག་ལ། ང་ཚོ་བོད་པ་ནང་ལོགས་ནས་དང་པོ་རེད་ལ་ཅེས་ཤེས་རིག་ལས་ཁུངས་ཀྱི་ང་ཚོ letterhead

རང་བ་ད་ད་ལྟ་དཔེ་དེབ་འདི་ཡིན་ན། བློ་བཟང་ལགས་ཀྱིས་འགྲེལ་བརྗོད་བྱས་པ་ཡིན་ན། ད་སྨན་པ་ཅིག་ཆགས་ཡས་ཡིན་ན་ཨམ་ཆི་ཅིག་ཆགས་ཡས་ཡིན་ན་སྨན་པའི་དེབ་ལྟ་གི་ཡོད་རེད་ཁྲིམས་ཀྱི་ད། སློབ་སྦྱོང་བྱེད་མཁན་ཅིག་ན་ཁྲིམས་ཀྱི་དཔེ་དེབ་ལྟ་ཡས་ཡོད་པ་ནང་བཞིན་ད། རྐང་རྩེད་སྤོ་ལོའི་རང་འགག་ལ་དངོས་གནས་མཐར་སྐྱེལ་པ་ཅིག་ད་སོ་སོའི་མི་ཚེའི་མདུན་ལམ་བཟོ་མཁན་ཅིག་ན་དཔེ་དེབ་འདི་ད་སློབ་དེབ་ནང་བཞིན་ཅིག་ད་ཆགས་ཡོད་པ་ངོ་སྤྲོད་གནང་གི་འདུག་ཨ་ནི། ད། རྐང་རྩེད་སྤོ་ལོའི་ལ་དབྱིངས་ཡོད་མཁན་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་བོད་པའི།

སྤྱི་བཏང་ནས་ཁྱིམ་ཚང་གཅིག་ནང་ལོགས་ལ་ཕ་མ་ཚོས་ཀྱི་སྤུ་གུ་སོ་སོའི་སྤུ་གུ་སློབ་སྦྱོང་བྱེད་པའི་སྐབས་སུ་ཨམ་ཆི་བྱེད་དགོས་རེད་དགེ་རྒན་ཅིག་བྱེད་དགོས་རེད་ཅིག་ཆེད་ལས་འདྲ་མི་འདྲ་དེ་འདྲས་ཅིག་ལ་རྒྱབ་སྐྱོར་བྱེད་དགོས་རེད་དེ་ཡིན་ནས་ད་མཇུག་མ་ཆེན་པོ་ཆགས་ནས་ཁྱེད་རང་རྐང་རྩེད་སྤོ་ལོའི་རྩེད་མཁན་ཅིག་ཆགས་ཤོག་ལབ་ནས་དེ་འདྲས་ཀྱི་རྒྱབ་སྐྱོར་གྱི་རྣམ་འགྱུར་དེ་མཐོང་ཡས་ཧ་ལས་པའི་ཀྱི་དཀོན་པོ་ཆགས་བསྡད་ཡོད་རེད་ད་ཁྱེད་རང་གི་ངོས་ནས་ང་ཚོ་བཙན་བྱོལ་ནང་ལོགས་ལ་འཚར་ལོངས་འབྱུང་བཞིན་པའི་ད་བོད་པའི་བུ་ཡིན་ནའི་རེད་བུ་མོ་ད་ལོ་བཅུ་བཅུ་གཉིས་རྐང་རྩེད་སྤོ་ལོའི་དབྱིངས་ཡོད་མཁན་དེ་ཚོ་ལ་བསླབ་བྱ་ག་རེ་སྐྱོན་ཡོད་ད་ག་ནང་བཞིན་ཁོ་ཚོའི་གི་ནང་མི་ཚོ་ལ་ནི་ཕ་མ་ལྷག་པར་དུ་ཕ་མ་ལ་ནི་ཡང་ཅིག། སྤུ་གུ་འདི་འདྲའི་གི་ཐོག་ལ་དབྱིངས་ཡོད་མཁན་དེ་ཚོ་ལ་རྒྱབ་སྐྱོར་ག་འདྲས་སུ་གནང་ཡོང་གོང་དུ། དེ་དེ་འདྲས་རེད་དེ་ཚོ་དེ་གི་ལ། ཕ་མ་དེ་ཚོ་ཚང་མ་སོ་སོ་སྤུ་གུ་ལ་གི་མི་ཚེ་མ་འོངས་པ་གི་མི་ཚེ་དེ་ལ་སེམས་ཁྲལ་ལངས་ངེས་རེད་པ་ལ། ཕ་མ་དེ་ཚོ་ནི་ད་ང་ཚོ་ནི་ལོ་ཁ་ཤས་ཀྱི་སྤུ་གུ་ཆེན་པོ་ཆགས་ན་ནི་དེང་སང་མི་ཚེ་ལ་ནི།

ད་སྟོང་ཕྲག་དྲུག་ཅུ་དེ་ནེ་པཱལ་ལ་ཨེ་བྷི་རེ་ཟི་གླ་ཆ་གཅིག་རྩིས་བརྒྱབ་སོང་ན་ཕལ་ཆེར་ཟླ་བ་གཅིག་དང་ཕྱེད་ཀ་ཁ་ཤས་ཀྱི་ཟླ་བ་གཉིས་ཀྱི་གླ་ཆ་ཡིན་གྱི་རེད་སྟོང་ཕྲག་དྲུག་ཅུ་དེ། ཡིན་ནའི་ཁོས་སྤོ་ལོ་ཡག་པོ་རྩེད་ཚེ་ཉི་མ་བཅུ་གཅིག་པོ་ལ་ཁོས་སྟོང་ཕྲག་དྲུག་ཅུ་ས་ཁོག་ར་ལ། ད་དེང་སང་དེང་སང་ས་ཡ་མགོ་བཙུགས་འདུག་ལ། ད་ནི་དུས་ཚོད་འགྱུར་བ་འགྲོ་འོང་འདུག་ལ། ད་དེང་སང་ང་ཚོ་བོད་པ་བོད་པ་གི་དེང་སང་ང་ཚོ་མོན་གྷོར་ནས་བསམ་འགྲུབ་ལ། གིས་པར་ཨ་ཡི་ལིག་ལ་རྩེ་གོང་ར་ལ་ཨ་ཡི་ལིག་ལ་ནི་དེ་བཞིན།

འདིའི་དུས་ཚོད་ཀྱི་འགྱུར་འགྲོ་ཤར་གྱི་དེ་བསམ་གྱི་འདུག། ལགས་འོང་ད་ང་ཚོ་ད་ལྟའི་དུས་ལ་ང་ཚོའི་གི་ད་ལྟ་རྩེད་འགྲན་པ་རྩེ་བཞིན་པ་དེ་ད་ཁྱེད་རང་གི་བསྟན་འཛིན་བསམ་འགྲུབ་ལགས་ཀྱི་མཚན་བཏོན་གནང་སོང་ད་ཁོ་རང་འདྲ་པོ་མིག་དཔེ་སྟོན་ས་མང་པོ་དེ་འདྲ་བྱུང་བ་ཡིན་ན། བྱུང་བ་ཡིན་ན་ཨ་ནི་མ་འོངས་པ་ད་ཕ་མ་ཚོས་ཀྱི་ཡ། ཁོ་རང་ནང་བཞིན་ཆགས་པ་ཡིན་ན་དངོས་གནས་མི་ཚེ་མདུན་ལམ་ཅིག་ཏུ་ཆེ་གོང་ཆེ་ད་དེ་འདྲའི་སོ་སོའི་སྤུ་གུ་ལ་རྒྱབ་སྐྱོར་བྱེད་ཀྱི་ཁོར་ཡུག་ཅིག་སླེབས་ཀྱི་རེད་དེ་འདྲ་གསུངས་པ་ནང་བཞིན་རེད། ཨ་ནི་དེ་ནས་ད། ད་ལྟ་ངེད་ཀྱི་དྲི་བ་གཅིག་དེ་བློ་བཟང་ལགས།

སེང་གེ་ཤི་རྭའི་བུ་མིན་ནོ། ད་ཁ་ཆེ་སྟག་རྩེའི་རུ་ཁག་ཡིན་ན་ཁོ་རང་ཚོ་ཡི་རུ་ཁག་ཡོད་རེད་ད་ཁོ་རང་ལ་ངེད་ཀྱི་གོ་ཆི་གོ་ཆི་ཡིན་ལ། ཨ་ཁྱོད་ཚོ་པླེད་ཡག་པོ་མིན་འདུག་འདི་མ་པི་ཡ་ནི་ཁོར་ལུག་དང་འདི་མ་པི་ཁོར་ལུག་དང་དེ་ནས་བྱེད་མ་མྱོང་ལ། ཁོ་ལ་ནི་གོ་སྐབས་དེ་ཚང་མ་ལ་རག་འོ་རང། ལགས་འོང། བློ་བཟང་ལགས། ད་ལྟ་ང་ཚོ་བོད་པའི་གི་རྒྱལ་ཡུམ་ཆེན་མོ་རྗེས་དྲན་ནང་ལོགས་ལ་རྩེ་མྱོང་ཡོད་ན་རྩེ་བ་ཡིན་ན་ག་དུས་ནས་ག་དུས་རྩེ་བ་ཡིན་ན། ང་རྩེ་མྱོང་མེད་ལ་ང་ཚོ།